ད་དེ་ཡི་ལྡོག་ཕྱོགས་དེ་ལ་ག་རེ་ཟེར་ན་གཤིན་རྗེའི་སྐྱེས་བུ་ཟེར་ད་གཤིན་རྗེའི་སྐྱེས་བུ་དེ་ཡིན་ན། འཆི་བདག་གཤིན་རྗེ་ཟེར་ནས་ད་དམྱལ་བའི་གི་ལས་མཁན་དེ་འདྲ་ཡོང་གི་རེད་པ་དམྱལ་བའི་གི་ལས་མཁན་དེ་ན་ཨ་བ་གླང་མགོ་དང་སྤྲེལ་མགོ་ཟེར་ནའང་དེ་ཚོ་དྲངས་ཀྱི་ཡོད་ཨ་ནི་པགས་པ་མ་ལུས་པ་བཤུས་བྱས་ནས་སོ་སོ་ཀྱི་པགས་པ་མ་ལུས་པ་བཤུས་བྱས་ནས་ཤིན་ཏུ་ཉམ་ཐག་པར་བྱེད་ཀྱི་ནས། ནས་རབ་ཏུ་ཚ་བའི་མེ་ཡིས་བཞུས་པའི་ཟངས་ཆུ་དེ་འདྲ་ཁོག་པ་ནང་དུ་བླུགས་བ་དང་ལྕགས་ཀྱི་པང་ལེབ་ནང་དུ་ཕར་དྲངས་ནས་བཞག་ནས་ནི་གདོང་བཞིའི་སྒྲིལ་བ་ནང་བཞིན་བྱས་སྒྲིལ་བ་ལ་སོགས་པ་དང། ལུས་ལ་དེ་ནི་ལྕགས་ཀྱི་ཐོ་ལུམ་རབ་ཏུ་འབར་བ་དེ་ཚོས་ནི་རློག་པ་ལ་སོགས་པ་དང། འབར་བའི་དེ་ནི་ལྕགས་ཀྱི་ཐོ་ལུམ་དེ་ནི་ལྕགས་ཀྱི་མེ་རབ་ཏུ་འབར་བཞིན་པའི་རལ་གྲི་ལ་སོགས་པ་དེ་ཚོས་དུམ་བུ་མང་པོ་བྱེད་པ་དང། ཡང་ན། ལྕགས་ཀྱི་གསལ་ཤིང་རབ་ཏུ་འབར་བའི་མདུང་ཐུང་ཐུང་དེ་འདྲ་བས་བསྣུན་པ་ལ་སོགས་པ་བྱེད་པ་དང། ཡང་ན་ཤ་དུམ་བུ་བརྒྱ་ལ་སོགས་པ་དེ་ཚོ་གཏོར་བྱས་ནས་དུམ་བུ་མང་པོ་གཏོར་ནས་བསྡད་དགོས་པ་དེ་འདྲ། ཤིན་ཏུ་འབར་བའི་ལྕགས་ཀྱི་ས་གཞིར་ལྷུང་བ་མི་དགེ་མང་པོས་འགྱུར་རོ་ཟེར། ཤིན་ཏུ་འབར་ཏེ་ཁྱེད་ཀྱིས་ལྕགས་ཀྱི་ས་གཞི་ནང་དུ་ལྷུང་འགྲོ་ཡས་དེ་ནི་མི་དགེ་བ་མང་པོ་གིས་བྱས་པ་རེད།

དང་པོར་འབྱོར་པ་བརྟགས་ནས་ནི་བརྩམ་མམ་ཡང་ན་མི་བརྩམ་བྱ་ཟེར། དང་པོ་རང་གིས་ནི་འཇོན་གྱི་འདུག་མི་འདུག། རང་གིས་ཡོང་གི་འདུག་མི་འདུག་བརྟག་དཔྱད་བྱེད་དགོས་ཟེར་བྱ་བ་གང་དང་གང་ཡིན་ནའི། བརྟག་དཔྱད་བྱས་རྗེས་ནི་ཡོང་འདུག་སོ་སོ་རང་བྱེད་པས་ན་ལས་ཀ་དེ་འགོ་ཚུགས་དགོས་རེད། བརྟག་དཔྱད་བྱས་ནས་རང་གིས་འཇོན་མི་འདུག་ནི་ཡོང་མི་འདུག་སོ་སོ་རང་བྱེད་པས་ན་འགོ་མ་ཚུགས་པ་བྱས་ནས་བཞག་དགོས་རེད། དང་པོ་འཇོན་མི་འཇོན་བརྟག་དཔྱད་མ་བྱས་ཀྱང་ལས་ཀ་དེ་འགོ་བཙུགས། འགོ་བཙུགས་ནས་བ་ཙག་པ་ལ་རེ་ཏེ་བཀོད་ལ་ཡང་ལས་ཀ་དེ་ལ་གཡུག་བྱས་ནས་ཡང་ལས་ཀ་ཡན་པ་ཅིག་བྱས། ལས་ཀ་ཡན་པ་ཅིག་འགོ་བཙུགས་ཡང་ཕྱེད་ཀ་གཡུག་དེ་ལྟོས་སུ་ཡོད་པ་ཡིན་ན་སྐྱེ་བ་ནས་ཚེ་རབས་ཀྱི་བར་དུ་ལས་ཀ་ཅི་ཡང་ཐག་ཆོད་པ་ཞིག་རྩ་ནས་བྱས་མ་ཐུབ་ཆགས་རེད་ཟེར། དཔེར་ན་ང་ཚོ་རྒྱུ་མཐུན་གྱི་འབྲས་བུ་ཟེར་མཁན་ཅིག་སྨིན་རྒྱུ་རེད་པ། རྒྱུ་མཐུན་གྱི་འབྲས་བུ་དེ་ལ་བརྟེན་ནས་ལས་ཀ་སྣ་ཁ་ཤས་དཔེར་ན་བྱ་བ་ཐག་མ་ཆོད་པའི་སྐྱང་ཆོལ་ཆོལ་ལས་སླེབས་ཀྱི་རེད་ཟེར་དེ་ཡིན་ཙང་དང་པོར་འབྱོར་པ་བརྟགས་ནས་ནི་བརྩམ་མམ་ཡང་ན་མི་བརྩམ་བྱ་ཟེར། དང་པོ་འབྱོར་པ་བརྟག་བྱས་ནས་ནི་ལས་ཀ་དེ་བྱ་བ་དེ་འགོ་འཛུགས་དགོས། ཡང་ན་ནི་བྱ་བ་དེ་མ་བརྩམས་ཤིང་འཇོན་མི་འདུག་ན་གཡུག་བཞག་དགོས། དཔེར་ན་ང་རང་ཚོ་ཁང་པ་གཅིག་རྒྱག་གི་ཡོད་ཟེར་ནས་ས་ཆ་གཅིག་ནས་གཞི་བཏིང། ཡང། རྩིག་པ་ཕྱེད་ཀ་ཙམ་ཅིག་བྱས་ནས་ཡང་དེ་ཡོང་བ་མི་འདུག་ཟེར་ནས་གཡུག་ཡང་ཡན་པ་ཅིག་ནས་འགྲོ་ཡང་ཡན་པ་ཅིག་ནས་ལས་ཀ་ལྟོ་ལ་ལས་ཡང་གཡུག་གི་བཟོ་ལྟ། དེ་འདྲ་བྱས་པ་ཡིན་ན་ལས་ཀ་ཕུ་ཆོད་པ་ཅིག་ཡོང་མ་རེད། ཕུ་ལ་ཅིའི་ཕེབས་མ་ཐུབ་དེ་འདྲ་ཆགས་ཀྱི་རེད། དང་པོ་དཔེ་བརྟག་དཔྱད་མང་པོ་བྱས་ཀྱིས་ནི་འགོ་བཙུགས་ཚར་ཟིན་ན་དེ་ནས་མཐའ་ཆོད་པ་ཅིག་ནི་བྱེད་དགོས་རེད་ཟེར་ངེས། མ་བརྩམས་པ་ཉིད་མཆོག་ཡིན་གྱི་བརྩམས་ནས་ལྡོག་པར་མི་བྱའོ། མ་བརྩམས་པ་དེ་མཆོག་རེད་ཟེར་དང་པོ་ནས་ལས་ཀ་འཇོན་པ་མི་འདུག་ན། དེ་ལས་ཀ་དེ་འགོ་མ་བཙུགས་པར་བྱས་ནས་བཞག་པ་དེ་དྲག་ཡོད་རེད། བརྩམས་ནས་ལྡོག་པ་ཡིན་ན། སྐྱེ་བ་ནས་ཚེ་རབས་བར་དུ་ཡོང་གི་མ་རེད་ཅེས་བརྩམས་ནས་ལྡོག་པར་མི་བྱའོ་ཟེར་ཏེ། སྐྱེ་བ་གཞན་དུའང་དེ་གོམས་ཤིང་སྡིག་དང་སྡུག་བསྔལ་འཕེལ་བར་འགྱུར་ཟེར་སྐྱེ་བ་གཞན་དུ་ཡིན་ན་དེ་གོམས་པའི་དབང་གིས། སྡིག་པ་དང་སྡུག་བསྔལ་རྐྱང་རྐྱང་ཡར་འཕེལ་ཡས་མ་གཏོགས་འབྲས་བུ་གང་ཡང་མཐའ་ཆོད་པ་ཡོང་གི་མ་རེད། གཞན་དང་འབྲས་བུའི་དུས་ཀྱང་ནི་དམན་འགྱུར་དེ་ཡང་འགྲུབ་མི་འགྱུར་ཟེར། འོ་དེ་ལྟ་བུའི་ལས་ཀ་དེ་འགོ་བཙུགས་བྱས་ནས་བྱ་བ་མཐར་མ་འཁྱོལ་བ་བྱས་ནས་གཡུག་པ་དེ་འདྲ་བྱས་པ་ཡིན་ན་ནི་འབྲས་བུ། འབྲས་བུ་ཡི་དུས་སུ་ནི་འབྲས་བུ་མཆོག་ཏུ་སྨིན་པ་ཡོད་ན་དེ་མ་སྨིན་པ་བྱས་ནས་འབྲས་བུ་དེ་དམན་པ་ཅིག་མ་གཏོགས་སྨིན་ཐུབ་ཀྱི་མ་རེད། འབྲས་བུ་ཡག་ཅིག་སྨིན་རྒྱུ་ཡིན་ན་འབྲས་བུ་ཡག་དེ་མ་སྨིན་པ་བྱས་ནས་འབྲས་བུ་སྡུག་པ་ཅིག་སྨིན་གྱི་རེད།

ད་ལས་ཀྱི་ང་རྒྱལ་ཟེར་ཡག་དེ་ག་རེ་ཟེར་ན་བདག་ཉིད་གཅིག་པུས་བྱ་གི་ཟེར་ཏེ། རྒྱལ་བ་སེམས་ཅན་སོགས་ལ་རེ་བ་མ་བཅོལ་བ་བྱས་ནས་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དེ་ཐམས་ཅད་རང་གིས་སེལ་གྱི་སེམས་ཅན་ཐམས་ཅད་ཀྱི་བདེ་བ་དེ་རང་གིས་སྒྲུབ་ཀྱི་ཟེར་ནས་བདག་ཉིད་གཅིག་པུས་བྱ་གི་ཡིན་ཟེར་གྱི་འོ་དེ་ལྟ་བུ་དེ་ནི་ང་རྒྱལ་མཆོག་ཏུ་བསྐྱེད་དགོས་རེད་ཟེར་དེས་ན་ལས་ཀྱི་ང་རྒྱལ་ཟེར་གྱི་རེད་ཟེར། ཉོན་མོངས་དབང་མེད་འཇིག་རྟེན་འདིས་རང་དོན་སྒྲུབ་པར་མི་ནུས་པས་འགྲོ་བས་བདག་ལྟར་མི་ནུས་ཏེ། དེ་བས་བདག་གིས་དེ་བྱའོ་ཟེར།

ཉོན་མོངས་པ་གཞོམ་པར་བྱེད་པ་དང་སེམས་ཅན་ཐམས་ཅད་སྡུག་བསྔལ་སེལ་བ་དང་བདེ་བ་སྒྲུབ་པ་ལ་སོགས་པ་བདག་ལྟ་བུ་ཅིག་ནུས་ཀྱི་མ་རེད་ཟེར། དེ་བས་བདག་གིས་དེ་བྱའོ་ཟེར་དེ་བས་ན་སེམས་ཅན་གཞན་གྱིས་མི་ནུས་པ་དེ་བདག་གིས་ནུས་ཀྱི་རེད་ཟེར་ནས་ང་རྒྱལ་སྒོམ་དགོས་རེད་ཟེར་བདག་གིས་དེ་བྱའོ་ཟེར། གཞན་དག་དམན་པའི་ལས་བྱེད་ན་བདག་ཉིད་ཀྱང་ཇི་ལྟར་འདུག་ཟེར། གཞན་དག་དེ་ནས་དམན་པའི་ལས་བྱས་པ་ཡིན་ན། སེམས་ཅན་གཞན་གྱིས་བྱ་བ་མ་ཡིན་པ་དམན་པའི་ལས་ལ་སོགས་པ་བྱེད་པ་དེ་རང་གིས་མཐོང་པ་ཡིན་ན་བདག་ཉིད་ཇི་ལྟར་བྱེད་ཀྱི་འདུག་སོ་སོས་བྱ་བ་དམན་པའི་ལས་བྱེད་ཀྱི་འདུག་བྱ་བ་བཟང་པོ་ཅིག་བྱེད་ཀྱི་འདུག་སོ་སོས་སོ་སོ་ལ་བརྟག་དཔྱད་བྱེད་དགོས་རེད། བདག་ཉིད་ཀྱང་ནི་ཇི་ལྟར་འདུག། ང་རྒྱལ་གྱིས་ནི་མི་བྱེད་དེ་བདག་ལ་ང་རྒྱལ་མེད་པ་མཆོག་ཉོན་མོངས་པའི་ང་རྒྱལ་ཡང་ཡོང་གི་དེ་ལྟ་བུ་སོང་ལ་གཏོང་རྒྱུ་ཡོད་མ་རེད། མི་གཞན་གྱིས་མ་ཐུབ་པ་དེ་ང་ཡིས་ཐུབ་ཀྱི་ཡོད་ང་ཞེད་པོ་ཅིག་ཡིན་སང་སེར་སྦྲམ་བྱས་ནས་ང་རྒྱལ་དེ་ཡིན་ན་དུས་ནམ་ཡང་འཆང་རྒྱུ་ཡོད་མ་རེད།

དུས་དང་རྣམ་པ་ཐམས་ཅད་དུ་ནི་རྒྱལ་སྲས་ཀྱི་སྤྱོད་པ་ལ་སོགས་པ་དཀའ་ངལ་ཆེན་པོ་དེ་འདྲ་དེ་ཐུག་སོང་ན་དུས་ནམ་ཡང་ད་རེས་དེ་ནས་དཔའ་ཞུམ་བྱས་ནས་དེ་ལྟ་བུ་བྱ་བ་བྱེད་མི་ནུས་པ་བྱས་གཡུག། སྲོག་ཉེན་དེ་ལྟ་བུ་འཕྲད་སོང་ན་བྱ་བ་བྱེད་མི་ནུས་པ་བྱས་ནས་གཡུག་པ་ཡིན་ན་སྐྱེ་བ་ནས་ཚེ་རབས་བར་དུ་དུས་ནམ་ཡང་བྱེད་མི་ནུས། མ་ཐུབ་པ་ཤ་སྟག་ཆགས་འགྲོ་གི་རེད་ཟེར་ག་རེ་རེད་ཟེར་ན་མྱོང་བ་སྲིད་ཉིན་དེ་ཁོ་ནས་བྱེད་ཀྱི་ཡིན་ཟེར་ས་དང་པོ་ཉོན་མོངས་ཆེན་པོ་གཅིག་ལ་ཞུམ་བྱས་ནས་སོ་སོས་ཁ་གཏད་བཅག་མ་ཐུབ་པ་ན་རྗེས་མ་རེད་དེ་ཚོས་ཉོན་མོངས་ཆུང་ཆུང་ཆུང་ཆུང་གཅིག་གིས་ཚུར་གནོད་བྱེད་བྱས་ནས་ཐུབ་ཚོད་བཏང་བྱས་ནས་རང་ལ་དཔེ་ཐུབ་ཚོད་བཏང་ནས། སོ་སོས་ག་གས་མི་ནུས་པ་ཅིག་བཟོས་བཞག་གི་རེད། དཔེར་ན་ཆ་བཞག་བྱས་ནས་ཤི་བའི་སྦྲུལ་དང་འཕྲད་གྱུར་ན་ཁྭ་ཡང་མཁའ་ལྡིང་ལྟ་བུར་སྤྱོད་ཟེར་རེད་བ། དེ་འདྲ་ཡིན་ཙང་ནི། ཤི་བའི་སྦྲུལ་ཅིག་དང་འཕྲད་པ་ཡིན་ན་བྱ་ཁྭ་ཏ་ཟེར་གྱི་རེད་བ་བྱ་ཁྭ་ཏ་ཟེར་དེ་མཁའ་ལྡིང་དབང་པོ་ནང་བཞིན་བྱས་ནས་ནི་བྱེད་ཐུབ་ཀྱི་རེད། དཔེར་ན་སྦྲུལ་གསོན་པ་གསོན་པའི་གནས་སྐབས་སུ་ཁྭ་ཏ་དེ་གས་མཁའ་ལྡིང་ནང་བཞིན་བྱས་ནས་སྦྲུལ་ལ་གནོད་པ་བྱེད་ཐུབ་མ་རེད་བ་སྦྲུལ་གསོན་པ་གསོན་པ་ཡིན་ན་དུག་སྦྲུལ་གསོན་པོ་ཞིག་ཡོད་པ་ཡིན་ན་ཁྭ་ཏ་ཡིས་ཁོ་ལ་གནོད་པ་བྱེད་དགོས་བསམ་ན་བྱེད་ཐུབ་ཡག་ཡོད་མ་རེད་བ། ཁྭ་ཏ་དེ་ནི་དུག་སྦྲུལ་གསོན་པོ་ཡི་ཟས་སྐལ་མ་གཏོགས་ཁོ། ཕ་གསོད་ཐུབ་མ་རེད་བ་ད་ཤི་བའི་ཁོ་སྲོག་དང་བྲལ་ཚར་བའི་སྦྲུལ་དང་ཕྲད་པ་ཡིན་ན་ཁོ་དེའི་ཧྲ་ས་ཧ་སྦྲུལ་དེ་ཁོ་ལ་མཁའ་ལྡིང་དབང་པོ་ནང་བཞིན་བྱེད་ཅེས་པའི་མྱང་བྱས་ནས་འཇིགས་པ་རྩ་ནས་མེད་པར་བྱས་ནས་ཁོ་ཐུ་ཚུ་ཕྲ་མོ་དེ་གཏོང་བྱས་ནས་ཟ་འགྲོ་གི་རེད་ཟེར་འོ་དེ་ནང་བཞིན་བྱས་བྱས་ང་ཚོ་ད་ལྟ་ནི་བདག་གིས་བྱའོ་སྙམ་པའི་རྒྱལ་སྲས་སྤྱོད་པ་དེ་དག་ལ་ཕར་ང་རྒྱལ་ཆེན་པོ་ཅིག་བྱས་བྱས་ནས་སྤྱོད་མ་ཐུབ་པ་ཡིན་ན་རྗེས་མ་རེ་དེ་ཁོ་ལ་ཉོན་མོངས་པ་ཆུང་ཆུང་ཅིག་གིས་ཚུར་གནོད་བྱས་བྱས་ནས།

ཨ་ནི་ཆེན་པོ་ཡིན་ནའི་ཕ་ཐོག་རྒྱལ་ཐུབ་ཀྱི་རེད། ལྟུང་བ་ཆུང་ངུའང་གནོད་པར་བྱེད། ཞུམ་བཅས་རྩོལ་བ་དོར་བ་ལ་ཕོངས་ལས་ཐར་པ་ཡོད་དམ་ཅི། ཞུམ་པར་བྱེད་པའི་མི་ཞུམ་པ་ཡོད་མཁན་གྱི་མི་དེ་ཡིན་ན་ཨ་ནི་བརྩོན་འགྲུས་དོར་འགྲོ་དགོས་རེད་བ་ཁོ་རྩོལ་བ་ཆེན་པོ་བྱེད་ཐུབ་ཀྱི་མ་རེད་བ། དཀའ་བ་ཞེ་དྲག་སྤྱད་ཐུབ་ཀྱི་མ་རེད་བ་དེ་དཀའ་བ་སྤྱད་མི་ཐུབ་པ་ཡིན་ཙང་ཨ་ནི་ཕོངས་པ་རེད། ཕོངས་པ་ཡིན་ཙང་ཨ་ནི་ཐར་པ་ག་བ་ཡོང་གི་རེད་ཐར་པ་སྡུག་བསྔལ་ལས་ཐར་བ་དེ་དུས་ནམ་ཡང་ཡོང་གི་མ་རེད། ཁོ་མགོ་སྐོར་འདི་ཉོན་མོངས་པ་ལས་མགོ་སྐོར་རྒྱུ་ཡིན་ཟེར་ཙང་ཉོན་མོངས་པ་ལས་མགོ་སྐོར་ཚར་ཡོད་གོ་སྟེ་ཕོངས་པ་གཅིག་མ་གཏོགས་རྩ་བ་ནས་ཡོང་མ་རེད། ང་རྒྱལ་རྩོལ་བ་བསྐྱེད་པས་ནི་ཆེན་པོ་ཡིས་ཀྱང་ཐུབ་པར་དཀའ། ད་དེ་ལྟ་བུ་ང་རྒྱལ་སྐྱོང་བྱས་ནས་དེ་ནས་རྩོལ་བ་དེ་བསྐྱེད་པ་ཡིན་ན་ལྟུང་བ་ཆེན་པོ་ཡིན་ན་ཡང་ཚུར་རང་ལ་ཐུབ་ཐུབ་ཀྱི་མ་རེད། རང་ཉིད་རྒྱལ་གྱི་རེད་མ་གཏོགས་ལྟུང་བ་དེ་རྒྱལ་གྱི་མ་རེད། སོ་སོས་ལྟུང་བ་དེ་ལ་ཕམ་པར་བྱེད་ཐུབ་ཀྱི་རེད། ཚུར་ནི་ག་གེ་ཐུབ་ཀྱི་མ་རེད་ཐུབ་པར་དཀའ་ཟེར་དེ་ཡིན་པ་རེད་དེ་བས་སེམས་ནི་བརྟན་པ་ཡིས་ལྟུང་བ་རྣམས་ནི་གཞོམ་བྱ་སྟེ་ཟེར་དེ་འདྲ་ཡིན་ཙང་ནི་ང་ཚོ་བརྟན་པས་བརྟན་པའི་སྟོབས་སེམས་ཉིད་དུ་འཆང་བྱས་ནས་སེམས་དེ་བརྟན་པོ་བྱས་ནས་གང་འདྲ་བྱས་ནས་ལྟུང་བ་དེ་ང་ལ་རྒྱལ་བར་བྱེད་ཆོག་གི་མེད་ང་ཉོན་མོངས་པ་ཚང་མ་གང་ཅི་ལ་ཕར་རྒྱལ་བར་བྱེད་ཀྱི་ཡིན་སང་སོ་ནམ་ཞིག་ནས་ཐུབ་པ་ཡིན་ན་ནི་ལྟུང་བ་རྣམས་ནི་གཞོམ་བྱ་སྟེ་ཟེར། ལྟུང་བ་རྣམས་ནི་གཞོམ་བྱ་སྟེ་ལྟུང་བ་ཚང་མ་ཐམས་ཅད་ནི་ཕར་གཞོམ་པར་བྱེད་ཀྱི་ཕར་འཇོམས་པར་བྱེད་ཀྱི་ཡིན་ཚངས་སུ་རམ་ཞེས། དེ་ལྟ་བུ་སེམས་ཀྱི་སྟོབས་ཤུགས་དེ་ལྟ་བུ་ཞིག་དགོས་རེད། བདག་ནི་ལྟུང་བས་ཕམ་བྱས་ན་ཁམས་གསུམ་རྒྱལ་འདོད་བཞད་གད་འགྱུར། ལྟུང་བ་ཆུང་ངུ་ཞིག་གིས་ཡང་ཚུར་རང་ལ་ཕམ་པར་བྱེད། རང་ལ་ཕར་ཕུ་ཚུལ་ཕྲ་མོ་ཞིག་གཏོང་བཅུག་པ་ཡིན་ན་ཁམས་གསུམ་སེམས་ཅན་ཐམས་ཅད་ནི་སངས་རྒྱས་ཀྱི་གོ་འཕང་ལ་འགོད་ཀྱི་ཡིན་ཁམས་གསུམ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་སངས་རྒྱས་ཀྱི་གོ་འཕང་འདོད་པ་རེད་ཟེར་ནས་དེ་བྱེད་པ་དེ་ཡིན་ན་བཞད་གད་ཀྱི་གནས་རེད། དེ་གལ་ཏེ་བྱེད་ཐུབ་ཡོད་མ་རེད་པས། སོ་སོ་སོ་སོས་ཕར་བཞད་གད་ཀྱི་གནས་ཙམ་ཞིག་གྱུར་པ་རེད་ཟེར་དཔེར་ན་གད་མོ་ཤོར་ཡ་གི་ལས་ཀ་ཅིག་རེད།

ཁོས་ཁྱེད་ར་བཅུག་གི་མེད་ངས་ཕར་ཁོ་ཕམ་པར་བྱེད་ཀྱི་ཡིན་ཚང་མ་ཐམས་ཅད་ཕར་ངས་གཞོམ་པར་བྱེད་ཀྱི་ཡིན། རྒྱལ་བ་སེང་གེའི་སྲས་བདག། སྲས་བདག་བུ་ཟེར་སྲས་བདག་དཔེ། ང་རྒྱལ་དེ་ལ་གནས་པར་བྱ་ཟེར། རྒྱལ་བ་སེང་གེ་ཐམས་ཅད་ནི་ཚང་མ་ཐམས་ཅད་ང་རྒྱལ་དེ་ལྟ་བུ་ལ་གནས་བྱས་ནས་རྒྱལ་སྲས་ཀྱི་སྤྱོད་པ་དེ་ཕ་རོལ་ཏུ་ཕྱིན་པར་རྫོགས་པ་རེད། དེ་ཡང་བདག་ཡང་དེ་ལྟ་བུ་ལ་གནས་ཀྱི་ཡིན་ཟེར་ང་རྒྱལ་དེ་ལ་གནས་པར་བྱ། འགྲོ་གང་ང་རྒྱལ་གྱིས་བཅོམ་ནས་ཉོན་མོངས་ང་རྒྱལ་ཅན་མ་ཡིན། འགྲོ་གང་ང་རྒྱལ་གྱིས་འགྲོ་བ་ཡིན་ན་ཁམས་གསུམ་གྱི་འགྲོ་བ་ཚང་མ་ཐམས་ཅད་ནི་ང་རྒྱལ་གྱིས་སྐྱོང་བྱེད་ནས། ང་རྒྱལ་གྱིས་བཅོམ་བྱས་ནས་ཉོན་མོངས་པའི་ང་རྒྱལ་དེ་དབང་དུ་སོང་བ་རེད། དེ་ཡིན་ཙང་ཉོན་མོངས་པ་ཤ་སྟག་ནི། སྡུག་བསྔལ་བར་བྱེད་པ་རེད། སྡུག་བསྔལ་བར་བྱེད་པ་རེད། དེ་ཡིན་ན་ང་རྒྱལ་ཅན་དེ་མ་རེད། ང་རྒྱ་སྐྱེག་མ་རེད་ཟེར་ཚེ་ད་གིས་ཁོང་སོང་ཐོང་ཆེ། ཁོང་སོང་ཐོང་ཆེ། ཁོང་སོང་གི་ཉོན་མོ་ཐོང་ཆེ་ལས་རྒྱག་རོགས་བྱེད་ཀྱི་ཡིན་ཟེར་གིས་ང་རྒྱ་སྐྱེག་དེ་མ་རེད་ཟེར་ཡིན་པར་དེ། ང་རྒྱ་སྐྱེག་འདྲ་འོང་མིན་འགྲུལ་དེ་དག་ང་རྒྱ་འདྲ་འོང་གྱི་རོད་ཟེར། ང་རྒྱ་སྐྱེག། ང་རྒྱ་སྐྱེག་ཟེར་ཡིན་དེ་ཡིན་ན་འདྲ་ཡོད་འདྲ་ཉོན་མོ་པ་དེ་འོང་དུ་འགྲོ་གི་མ་རེད། དེ་ནས་ཁམས་གསུམ་གྱི་འགྲོ་བ་དེ་དག་ཐམས་ཅད་ཡིན་ན། ང་རྒྱལ་གྱི་དགྲ་ཡི་དབང་དུ་གྱུར་པ་རེད་དེ་གཉིས་ད་ཡ་ཡ་མ་རེད་གཅིག་ལ་ང་རྒྱལ་ཅན་ཟེར་བ་རེད་གཅིག་ལ་ང་རྒྱལ་ཟེར་ལབ་རེད། འོ་དེ་ཡིན་ཙང། དཔེར་ན་འགྲོ་བ་རྣམས་ལ་ཡོད་མཁན་གྱི་ཉོན་མོངས་པའི་ང་རྒྱལ་དེ་ཡིན་ན། ནི་ཕར་སྤང་ཡ་དེ་རེད་བ། འོ་ན་འགྲོ་བ་སེམས་ཅན་ཐམས་ཅད་དེ་ཡི་དབང་དུ་གྱུར་ནས་ང་རྒྱལ་དེ་ཡི་དབང་དུ་གྱུར་ནས་འགྲོ་གོ་རེད། ང་རྒྱལ་ཅན་དེ་ཡིན་ན། ཁམས་གསུམ་གྱི་ཉོན་མོངས་ཐམས་ཅད་ལས་རྒྱལ་བར་བྱེད་མཁན་དེ་རེད། འོ་དེ་ཡིན་ན་ཉོན་མོངས་ཀྱི་དབང་དུ་འགྲོ་གི་མ་རེད་ཟེར་ང་རྒྱལ་ང་རྒྱལ་ཅན་དགྲའི་དབང་མི་འགྲོ་ཟེར་དེ་ཡིན་པ་རེད་དེ་དག་ང་རྒྱལ་དགྲ་དབང་འགྱུར་ཟེར་དེ་ང་རྒྱལ་དེ་འགྲོ་བ་ལ་ཡོད་མཁན་ང་རྒྱལ་དེ་ཡིན་པ་རེད་ཉོན་མོངས་ང་རྒྱལ་གྱིས་ཁེངས་ནི་ཞེས་ཟེར་ཅི་བྱེད་ན་ཉོན་མོངས་པའི་ང་རྒྱལ་དེ་ཅི་བྱེད་ན་ངན་འགྲོར་ང་རྒྱལ་གྱིས་ཁྲིད་ཅིང་ཟེར་ཉོན་མོངས་པའི་ང་རྒྱལ་དེ་ཡིན་འོང་དེ་ནི་ངན་འགྲོ་ལ་མར་ཁྲིད་པར་བྱེད་ཀྱི་རེད།

རྒྱལ་བར་བྱེད་འདོད་མཁན་གྱི་ང་རྒྱལ་ཅན་དེ་ཡིན་ཟེར་ན་དེ་ལས་དམན་པ་གཅིག་ག་པར་ཡོད་རེད་དེ། སྐྱོ་ཤོས་སྐྱོ་ཤོས་དེ་རེད་ཟེར་དེ། ཉོན་མོངས་པའི་ང་རྒྱལ་དབང་དུ་སོང་བའི་གཞན་གྱི་བྲན་དང་གླེན་པ་དང་སྡུག་བསྔལ་བ་དང་ཉམ་ཆུང་བ་དེ་དང་གཅིག་པ་གཅིག་རྐྱང་རེད། དམན་པའི་ནང་ནས་ཤིན་ཏུ་དམན་པ་དེ་རེད། དེ་ཡང་དམན་པ་མ་རེད་ཁོ་ཉིད་ང་རྒྱལ་ཅན་གྱི་ཁོངས་སུ་གཏོགས་པ་ཡིན་ན་དམན་པ་ཟེར་ཡ་དེ་ག་འདྲ་ཅིག་ལ་ངོས་འཛིན་བྱེད་དགོས་རེད་ཟེར་དེ། དམན་པ་ཅི་འདྲ་ཡིན་པ་སྨྲོས། གང་ཞིག་ང་རྒྱལ་དགྲ་ལས་རྒྱལ་ཕྱིར་ང་རྒྱལ་འཆང་ཟེར། ང་རྒྱལ་དགྲ་ལས་རྒྱལ་ཕྱིར་ཟེར་ང་རྒྱལ་གྱི་དགྲ་དེ་ཉོན་མོངས་པའི་ང་རྒྱལ་དེ་རེད་དེ་དགྲ་ལས་རྒྱལ་བའི་ཕྱིར་དུ་ནི་ང་རྒྱལ་ཅན་ཟེར་དེ་འཆང་དགོས་རེད་ཟེར། དེ་ནི་ང་རྒྱལ་ཅན་དང་རྣམ་རྒྱལ་དཔའ་དེ་ཉིད་ཟེར་དེ་ལྟ་བུ་འཆང་རྒྱུ་དེ་ཡིན་ན་ང་རྒྱལ་ཅན་ཟེར་གྱི་རེད་ཟེར་ཨ་ནི་རྣམ་པར་རྒྱལ་བའི་གི་དཔའ་བོ་དེ་རེད། ཁམས་གསུམ་པའི་ཉོན་མོངས་ཐམས་ཅད་ལས་རྣམ་པར་རྒྱལ་བའི་གི་དཔའ་བོ་གི་ངོ་མ་དེ་དེ་རེད། གང་ཞིག་ང་རྒྱལ་དགྲ་བདོ་བ་ཡང།

ཉོན་མོངས་ཕྱོགས་ཀྱི་ཁྲོད་གནས་ན་རྣམ་པ་སྟོང་དུ་སྲན་གཟུགས་ཏེ་ཝ་ལ་སོགས་པས་སེང་གེ་བཞིན་ཉོན་མོངས་ཚོགས་ཀྱིས་མི་ཚུགས་བྱ། ད་ཉོན་མོངས་ཕྱོགས་ཀྱི་ཁྲོད་གནས་ན་ཟེར་དེ་ང་ཚོ་ཉོན་མོངས་པའི་ཕྱོགས་ཀྱི་ཁྲོད་ན་གནས་བསྡད་པ་རེད་བ། ཉོན་མོངས་པ་ཚོགས་ཚོགས་ཡོད་དེའི་ནང་དཀྱིལ་ན་བསྡད་བསྡད་པ་རེད་བ། ཕྱོགས་བཞི་མཚམས་བརྒྱད་ཚང་མ་ཐམས་ཅད་ལ་ཉོན་མོངས་པ་རྐྱང་རྐྱང་རེ་རེ་ཡོད་རེད་བ་དེའི་ཁྲོད་ན་གནས་བསྡད་པ་རེད་བ། རྣམ་པ་སྟོང་དུ་སྲན་གཟུགས་ཏེ། ཉོན་མོངས་པ་དཀྱིལ་ལ་བསྡད་དེ་ཁོ་ལ་རྣམ་པ་སྟོང་དུ་སྲན་ཏེ། བཟོད་སྲན་བྲམ་ཟེ་སྐྱིད་ཀྱི་ནི། སྲན་ཏེ་སོ་སོ་གི་གཟུགས་ཏེ་དམ་བཅའ་བཟོས་བྱས་ནས་བས། གང་འདྲ་ཅིག་ཡིན་ན་ཉོན་མོངས་པ་ལས་བས་ཕར་རྒྱལ་བར་བྱས་ན་མ་གཏོགས་ཉོན་མོངས་པའི་དབང་དུ་འགྲོ་གི་མིན་སོ་སོ་དམ་བཅའ་བྱས་ནས་དེ་ལྟ་བུ་སྐབས་ཐོབ་ཀྱི་བསྟན་པ་ཡིན་ན། ཝ་ལ་སོགས་པས་སེང་གེ་བཞིན་ཝ་གིས་སེང་གེ་ལ་གནོད་པ་བྱེད་ཐུབ་ཀྱི་མ་རེད་བ་དེ་ནང་བཞིན་བྱས་ནས་ཉོན་མོངས་ཚང་མ་ཐམས་ཅད་དཀྱིལ་ལ་བསྡད་དེ་ཉོན་མོངས་པ་སུ་གང་གིས་རང་ལ་གནོད་བྱེད་ཐུབ་ཀྱི་མ་རེད།

གལ་ཏེ་ཕར་མ་མཐོང་བ་ཆགས་གི་རེད་བ་ཁོ་ལས་ཀ་ཡི་བྱེད་ཐུབ་གི་མ་རེད་ག་པར་ཡིན་ནའི་ལས་ཀ་ཡི་རག་གི་མ་རེད་བ་དེ་ཡིན་ཙང་ནི་མི་སུ་དང་སུ་ཡིན་ནའི་རང་གི་མིག་དེ་གཟབ་གཟབ་བྱས་ནས་སྲུང་གི་འོག་རེད་ཟེར་དེ་གསུངས་པ།